དྲི་མ་ག་འདྲས་མོ་ག་འདྲས་ཅིག་ཡིན་ནའི་ཡང་མིན་ན་ལྷན་སྐྱེས་ཀྱི་དྲི་མ་ཆགས་བསྡད་ཡོད་རེད་ཡང་མིན་ན་སྦྱར་བྱུང་གི་དྲི་མ་ཆགས་བསྡད་ཡོད་རེད། ལྷན་སྐྱེས་ཀྱི་དྲི་མ་ལབ་དུས་སྒང་ལ་ཁོ་རང་ཅ་ལག་ཅིག་ཡིན་ན་འདྲ་མི་ཅིག་ཡིན་ན་དཔེ་དག་དཔེ་ཆ་བཞག་ན་མེ་ཏོག་ཅིག་ལ་ཆ་བཞག་པ་ཡིན་ན་མེ་ཏོག་ཁོ་རང་ཡར་སྐྱེས་པ་དང་མཉམ་དུ་ཨ་ནི་ཁོ་རང་ལ་དྲི་མ་ཅིག་ཡོད་བསྡད་པ་དེ་ལ་ལྷན་སྐྱེས་ཀྱི་དྲི་ལབ་རེད། ཨ་ནི་སྦྱར་བྱུང་གི་དྲི་ལབ་དུས་སྒང་ལ། དྲི་མ་འདྲ་མི་འདྲ་མང་པོ་ཅིག་བསྲེས་བསྲེས་བཏང་ནས་དྲི་མ་བཟོས་བཞག་རྒྱུ་དེ་ལ་སྦྱར་བྱུང་གི་དྲི་ཟེར་སྦྱར་བ་ལབ་ན་ཕན་ཚུན་སྡེབ་ཁ་བྱས་པ་སྦྱོར་བ་མང་པོ་ཅིག་བསྲེས་བསྲེས་བཏང་དཔེ་ཆ་བཞག་ན་ང་ཚོའི་སྤོས་ཀྱི་དྲི་མ། མཆོད་མདུན་ལ་སྤར་ཡག་གི་སྤོས་ཀྱི་དྲི་མ་དེ་ག་རེ་རེད་ལབ་ན་ད་དྲི་མ་ཞིམ་པོ་མང་པོ་ཅིག་ཚུར་བསྡེབས་ནས་བཟོས་བཞག་རྒྱུ་ཡིན་ཙང་དེའི་གི་སྤོས་ཀྱི་དྲི་མ་དེ་ག་རེ་རེད་ལབ་ན་སྦྱར་བྱུང་གི་དྲི་མ། ཨ་ནི་ད་ག་ནང་བཞིན་ད་ང་ཚོ་ཅིག་དེང་སང་གཟུགས་པོ་ལ་གཏོར་ཡག་དེ་འདྲ་ཡོང་གི་འདུག་བ་སེན་ལབ་ཀྱི་འདུག་བ། ཨོ་ད་སེན་གཏོར་ཡག་དེ་ཚོ་ཡིན་ན་དེ་ཚོའི་དྲི་མ་ག་འདྲས་ཅིག་ཡིན་ན་དེ་ཚོ་ཚང་མ་སྦྱར་བྱུང་གི་དྲི་མ་རེད། ག་འདྲས་ལབ་ན་དེ་མང་པོ་ཅིག་སྡེབ་ཁ་བྱས་ནས་བཟོས་བཞག་རྒྱུ་ཚུར་བསྒྲུགས་བཞག་རྒྱུ་རེད་བ། ཨོ་དེ་རེད་ད་དེ་མ་ཡིན་པ་ལྷན་སྐྱེས་ཀྱི་དྲི་མ་ལབ་ན་དཔེ་ཆ་བཞག་ན་ཤིང་ཤིང་སྡོང་ཅིག་ལ་ཆ་བཞག་པ་ཡིན་ན་ཤིང་སྡོང་ཁོ་རང་ཡར་སྐྱེས་པ་དང་མཉམ་དུ་ཁོ་རང་ཁོ་རང་ལ་དྲི་མ་ཅིག་ཡོད་བསྡད་ཡོད་པ་ཨོ་དེ་ལ་ལྷན་སྐྱེས་ཀྱི་དྲི་ལབ། ཨ་ད་ག་ནང་བཞིན་ང་ཚོ་མི་ལ་ཆ་བཞག་པ་ཡིན་ན། མི་སོ་སོ་སོ་སོ་ལ་དྲི་མ་མ་འདྲ་བ་མ་འདྲ་བ་ཡོད་རེད།

ད་དེའི་གི་སྦྱར་བྱུང་གི་དྲི་ཞིམ་པ་དེ་ལ་ག་རེ་བཞག་དགོས་རེད་ཟེར་ན་དཔེ་ཆ་བཞག་ན་ང་ཚོའི་ད་སྨན་དེ་ཚོ་གི་ནང་ལ་ཡང་སྨན་ཁ་ཤས་མངར་མོ་བྱས་དྲི་ཞིམ་པོ་བྲོ་དེ་འདྲ་ཡོང་གི་འདུག་དེ་ཚོ་ག་རེ་རེད་ལབ་ན་སྦྱར་བྱུང་གི་དྲི་ཡིན་པ་ལ་ཞིམ་པ་དེ་རེད། ཨ་ནི་སྦྱར་བྱུང་གི་དྲི་མི་ཞིམ་པ་དེ་ང་ཚོ་སྨན་ཁ་ཅིག་ཅིག་ཁྱོན་ནས་ད་གཏོང་མ་ཐུབ་ཡག་དཔེ་སྣ་བུག་ལ་སླེབས་པ་དང་དཔེ་ཅིག་གཏོང་མ་ཐུབ་མཁན་དེ་འདྲའི་དྲི་མ་མི་ཞིམ་མཁན་དེ་འདྲ་ཡོང་གི་འདུག་དེ་ཚོ་ག་རེ་རེད་ལབ་ན་སྦྱར་བྱུང་གི་དྲི་ཡིན་པ་ལ་མི་ཞིམ་པ་རེད།

ཨ་ནི་ལྷན་སྐྱེས་ཀྱི་དྲི་དང་གཟུགས་གཉིས་ཀ་མ་ཡིན་པ་ཡོད་རེད་པས་ལབ་ན། ཡོད་རེད། དཔེ་ཆ་བཞག་ན་ཁ་སང་སྔ་མ་ང་ཚོས་བསྒྱུར་བྱུས་ཅིག་གི་ནང་ལ། རྟག་པ་དང་མི་རྟག་པ་ལབ་ཡག་གི་རྟག་པ་ལབ་ཡག་ཅེས་པ་ནམ་མཁའ། ནམ་མཁའ་དེ་གཟུགས་ཡང་མ་རེད་ལྷན་སྐྱེས་ཀྱི་དྲི་ཡང་མ་རེད། འོ་ད་དེ་མ་ཡིན་པའི་དཔེ་མཚོན་མང་པོ་མང་པོ་ཡོད་རེད་འདུག་ཟེར་གྱི། ཨ་ནི་ད་གཅིག་པ་གཅིག་རྐྱང། སྦྱར་བྱུང་གི་དྲི་དང་དངོས་པོ་ལ་མུ་ག་ཚོད་འདུག་འདུག་བསམ་བློ་བཏང་ཡོད་རེད། སྦྱར་བྱུང་གི་དྲི་དང་དངོས་པོ།